ཉེས་ཆད་བཅད་ཡོད་པ་དེ་ལ་ཡ་ལན་གྱི་ཆེད། ཕྱི་ཚེས་ཉི་ཤུ་རྩ་གསུམ་གྱི་ཉིན་རྒྱ་ནག་གཞུང་གིས་ཨ་རིའི་གནད་ཡོད་མི་སྣ་གཉིས་ལ་ཉེས་ཆད་བཀལ་ཡོད་པ་རེད། ཡང་རྒྱ་གར་གྲོས་ཚོགས་འཐུས་མི་རྣམས་མཇལ་འཕྲད་གནང་ནས་འཕགས་བོད་ས་མཚམས་སུ་རྒྱ་དཀར་ནག་གཉིས་ཀྱི་རྩོད་རྙོག་དང་འབྲེལ་ཏེ་བོད་དོན་དགོངས་འབུལ་གནང་བཞིན་ཡོད་པའི་གི་གནས་ཚུལ་ཐོན་ཡོད་པ་རེད། ཡང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་རྒྱལ་སྤྱིའི་འགོ་ཁྲིད་ཚོ་གིས་བོད་དེ་རྒྱ་ནག་གི་ཆ་ཤས་ཡིན་ཚུལ་བོད་ཀྱི་ཁྲིམས་མཐུན་གནས་བབ་ཀྱི་ཐད་ལ་གླེང་རྒྱུ་ཐོབ་ཐང་མེད་པ་གསུངས་ཡོད་པ་རེད། ཡང་ཁེ་ན་ཌ་ཡི་གྲོས་ཚོགས་འཐུས་མི་དང་བོད་དོན་རྒྱབ་སྐྱོར་བ་སྐུ་ཞབས་ཁེ་ནེ་ཐི་གྷོ་ལིན་སི་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་དབུ་མ་ཡི་ལམ་གྱི་སྲིད་བྱུས་ལ་རྒྱབ་སྐྱོར་གྱི་གྲོས་འཆར་ཞིག་ཁེ་ན་ཌ་ཡི་གྲོས་ཚོགས་འོག་མ་ཡི་ནང་ལ་བཏོན་པ་ལྟར། ཟླ་བ་འདིའི་ཕྱི་ཚེས་བཅུ་བཞི་གི་ཉིན་ཁེ་ན་ཌ་ཡི་གྲོས་ཚོགས་གོང་མ་ཡི་ནང་ལ་མང་མོས་ཀྱིས་གྲོས་འཆར་དེར་རྒྱབ་སྐྱོར་དང་གྲོས་ཆོད་གཏན་འབེབས་གནང་ཡོད་པ་རེད། ཕྱི་ཚེས་ཉི་ཤུ་གི་ཉིན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཐུགས་རྗེ་ཆེ་ཞུ་བའི་གསུང་འཕྲིན་ཞིག་ཕུལ་བའི་གི་ནང་སྐུ་ཉིད་ནས་བོད་རྒྱ་ཡི་དཀའ་རྙོག་སེལ་ཐབས་སུ་བོད་མིའི་སྒྲིག་འཛུགས་ཀྱི་གཉིས་ཕན་དབུ་མ་ཡི་ལམ་གྱི་སྲིད་བྱུས་ལ་རྒྱབ་སྐྱོར་གྱི་གྲོས་འཆར་ཞིག་བཏོན་པ་ལྟར་ཁེ་ན་ཌ་གྲོས་ཚོགས་འོག་མ་ཡི་ནང་ལ་མང་མོས་ཀྱིས་གྲོས་འཆར་དེར་རྒྱབ་སྐྱོར་དང་གྲོས་ཆོད་གཏན་འབེབས་གནང་ཡོད་པ་ལ་རྗེས་སུ་ཡི་རང་དང་ཐུགས་རྗེ་ཆེ་ཞུས་ཡོད་པ་རེད། ཡང་ཨོ་སི་ཁྲི་ལི་ཡ་གི་ནང་ལ་བཅའ་སྡོད་བོད་ཀྱི་སྐུ་ཚབ་དོན་གཅོད་ཀརྨ་སེང་གེ་ལགས་ཀྱིས་ཡུལ་དེའི་ཕྱི་སྲིད་བློན་ཆེན་མཆོག་རྒྱ་ནག་གི་ནང་ལ་གཟིགས་སྐོར་གནང་བའི་གི་སྐབས་སུ་བོད་དོན་སྐོར་ལ་གླེང་སློང་གནང་དགོས་པའི་གི་འབོད་སྐུལ་འཕྲིན་ཡིག་ཕུལ་ཡོད་པ་རེད། ཕྱི་ཚེས་བཅུ་དགུ་གི་ཉིན་ཕུལ་བའི་འཕྲིན་ཡིག་དེའི་ནང Australia ཡི་ཕྱི་སྲིད་བློན་ཆེན་མཆོག་རྒྱ་ནག་གི་ནང་ལ་གཟིགས་སྐོར་གི་རིང་ལ་རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་དབྱི་དང་དེ་མིན་རྒྱ་ནག་གི་འགོ་ཁྲིད་གཞན་པ་ཚོ་དང་མཇལ་འཕྲད་ཀྱི་སྐབས་སུ། གང་ཐུབ་ཅི་ཐུབ་ཀྱི་ཐོག་ནས་བོད་ཀྱི་གནད་དོན་ཐད་ལ་གླེང་སློང་དགོས་པའི་གི་འབོད་སྐུལ་ཞུས་ཏེ་ཨོ་སི་ཁྲི་ལི་ཡ་དང་རྒྱ་ནག་བར་འབྲེལ་འདྲིས་ཀྱི་དུས་སུ་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་ལུགས་ཀྱི་ཐད་ལ་སྲུང་སྐྱོབ་བྱེད་རྒྱུ་དེ་ནི་ལས་དོན་གྱི་གཙོ་གནད་དུ་འཇོག་རྒྱུ་དང། ལྷག་པར་དུ་གོང་ས་མཆོག་གིས་ངོས་འཛིན་གནང་བའི་པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་ད་ལྟ་གང་དུ་བཞུགས་ཡོད་མེད་ཀྱི་ཐད་ལ་དོགས་འདྲི་དང། རྒྱ་ནག་གཞུང་ལ་འབོད་སྐུལ་ཞུས་ཏེ་བོད་ཀྱི་ཆབ་སྲིད་བཙོན་པ་ཡོངས་རྫོགས་གློད་བཀྲོལ་བཏང་སྟེ་རྒྱ་ནག་གི་ཡོངས་ཁྱབ་རིན་ཐང་ཁས་ལེན་བྱས་པ་ལག་ལེན་དང་རྒྱལ་སྤྱིའི་ཁྲིམས་ལ་བརྩི་འཇོག་དགོས་པའི་གི་ཐད་ལ་འབོད་སྐུལ་ཞུས་ཡོད་པ་རེད། ཡང ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་ནས་བོད་པའི་ཐུན་མོང་མ་ཡིན་པའི་གི་ནང་ཆོས་དང་འབྲེལ་བའི་གི་རིག་གནས་གི་ཐོག་ནས་ཤེས་བྱ་ཡི་གནས་གཞན་རྣམས་གོ་རྟོགས་སྤེལ་རྒྱུར་རེ་སྒུག་བྱེད་ཆེད་རང་གཞན་གཉིས་ཀ་ལ་ཕན་ཐོགས་ཡོད་པའི་གི

ཡང་བདུན་ཕྲག་དེ་ཡི་ནང་དགུང་གྲངས་བདུན་ཅུ་དོན་གཅིག་ལ་ཕེབས་པའི་བོད་ཀྱི་ཆབ་སྲིད་བཙོན་ཟུར་ཨ་རྒྱལ་ཚེ་རིང་ལགས་ཕྱི་ཟླ་བཅུ་གཉིས་པ་ཡི་ཚེས་བཅོ་བརྒྱད་ཀྱི་ཞོགས་པ་དགོངས་པ་རྫོགས་ཡོད་པ་རེད། འདས་པོ་ཁོང་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་ཐམ་པ་ཡི་ལོར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་བཀའ་སློབ་ཕྱོགས་བསྡུས་དེབ་དང་བོད་རང་བཙན་ཡིན་པའི་གི་ཡིག་ཆ་སོགས་འགྲེམས་སྤེལ་བྱས་པའི་གི་ཉེས་མིང་གི་འོག་ལོ་གཅིག་དང་ཕྱེད་ཀ་གི་རིང་བཙོན་ལ་བསྒུག་དགོས་བྱུང་ཡོད་པ་དང། དེ་ནས་སླར་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོ་ཡི་ལོ་མཇུག་ཙམ་ལ་རྒྱ་ནག་གཞུང་གིས་དཀར་མཛེས་རྫོང་ནས་ཁོང་དང་དགེ་བཤེས་བསོད་ནམས་ཕུན་ཚོགས་ལགས་དང་གཞན་ཡང་བསོད་ནམས་ཆོས་འཕེལ་ལགས་ཁོང་ཚོ་གསུམ་མཉམ་དུ་སླར་ཡང་འཛིན་བཟུང་བྱས་ཡོད་པ་དང།

ཁོང་གིས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོར་ཨ་རིའི་གྲོས་ཚོགས་སུ་ཐོག་མར་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་མཇལ་ཁ་ཞུས་ཡོད་པ་དང། ཉིས་སྟོང་བརྒྱད་ལོར་བོད་ས་ཡོངས་ལ་ས་བྱི་ཞི་རྒོལ་ཆེན་པོ་བྱུང་བའི་སྐབས་ཁོང་གིས་བོད་མིའི་གནས་སྟངས་ལ་གདུང་སེམས་མཉམ་བསྐྱེད་མཚོན་ཆེད་བཞུགས་སྒར་རྡ་རམ་ས་ལར་ཆེད་ཕེབས་གནང་སྟེ་གོང་ས་མཆོག་དང་མཇལ་ཁ་ཞུས་པ་དང། བཙན་བྱོལ་བོད་མིའི་མཛད་གཙོ་རྣམ་པར་མཇལ་འཕྲད་ཞུས་ཏེ་རྒྱ་ནག་གཞུང་ལ་ཆབ་སྲིད་ཀྱི་ཐོག་ནས་བརྡ་ལན་གྱི་གནང་སྤྱོད་བསྟན་པ་སོགས།

ལྟར་སྣང་སྔོན་དུ་བྱེད་པའི་རྒྱུ་མཚན་གསུང་གི་ཡོད་པ་བཞིན་ཕྱི་དང་ནང་གི་ལྟ་བ་དང་གྲུབ་མཐའི་སྐོར་ཡང་དེ་དང་འགྲོ་སྲོལ་གཅིག་མཚུངས་ཆགས་ཀྱི་ཡོད། གང་ལྟར་ནང་པའི་སྟོན་པ་བཅོམ་ལྡན་འདས་ནི་བསྐལ་པ་དཔག་ཏུ་མེད་པའི་སྔ་རོལ་ནས་ཐོག་མར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་དང། དེ་ནས་བསྐལ་ཆེན་གྲངས་མེད་གསུམ་དུ་ཚོགས་བསགས། ཐ་མར་རྡོ་རྗེ་གདན་གྱི་སྤོ་ལ་མངོན་པར་རྫོགས་པར་སངས་རྒྱས་ཏེ། གདུལ་བྱ་རིགས་ཅན་གསུམ་ལ་ཐུན་མོང་དང། ཐུན་མོང་མ་ཡིན་པའི་ཆོས་ཀྱི་འཁོར་ལོ་བར་མཐའ་གསུམ་བསྐོར་བ་སོགས་ཀྱི་མཛད་པ་བསྐྱངས་པ་བཅས་ཀྱི་མཛད་པའི་རྗེས་སུ་བསླབ་པའི་ཕྱིར་དུ། སངས་རྒྱས་བཅོམ་ལྡན་འདས་ཀྱི་སྤྱོད་པའི་རྗེས་སུ་འཇུག་གི་ཡོད་པ་དེ་ཡིན་ལ། སྐབས་འདིར་ང་ཚོས་ངེས་པར་དུ་ཤེས་རྟོགས་བྱ་དགོས་པའི་དོན་དག་གལ་འགངས་ཆེ་ཤོས་དེ་ནི། བསྟན་པའི་བདག་པོ་སྟོན་པ་བཅོམ་ལྡན་འདས་དེ་ཉིད་ཀྱང་རྒྱུ་མེད་རྐྱེན་མེད་དུ་བྱུང་བ་ཞིག་མིན་ལ། གདོད་མ་ཉིད་ནས་སུས་ཀྱང་མ་བྱས་པར། རང་བྱུང་གི་ངོ་བོར་གྲུབ་པ་ཞིག་ཀྱང་གཏན་ནས་མིན་པར། ད་ལྟའི་ང་ཚོ་མི་སྤྱིར་བཏང་བ་ཞིག་དང་མཚུངས་པ་གང་ཞིག་གིས། འཇིག་རྟེན་གྲུབ་ལུགས་ཀྱི་གཞིའི་ཆོས་ཉིད་ལ་ཤེས་རྟོགས་བྱུང་བའི་སྟོབས་ཀྱིས། སེམས་ལ་འགྱུར་བ་གཏོང་འགོ་ཚུགས་པ་དང། དེ་བས་སེམས་ཀྱི་ཉེས་སྤྱོད་ཁག་སྡོམ་པ་དང། དེའི་སྟོབས་ཀྱིས་བསྐྱེད་པའི་སེམས་ཀྱི་ཡོན་ཏན་ཁྱད་ཞིག་སྟེ། ནམ་ཞིག་སེམས་ཀྱི་དྲི་མ་རྣམས་གཏན་དུ་སྤངས་ནས་སངས་རྒྱས་པའི་བརྒྱུད་རིམ་དང། ཆོས་ཉིད་ཤེས་ནས་སངས་རྒྱས་ཀྱི་བསྟན་པ་ལ་རྗེས་སུ་བསླབ་རྒྱུ་ནི། ཕྱིའི་གལ་འགངས་ཆེ་ཤོས་དེ་ཡིན།
ད་དེ་ནས། རང་སྡེ། གཉིས་པ་རང་སྡེའི་གྲུབ་མཐའི་རྣམ་གཞག། ཅུང་ཟད་ཕྱེ་སྟེ་བཤད་པ་ལ། སྤྱིར་བསྟན་པ་བྱེ་བྲག་ཏུ་བཤད་པ་དང་པོ། སྤྱིར་བསྟན་པ་ནི། སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་དེ་ཉིད་ཀྱིས་དང་པོར་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་བར་དུ་བསྐལ་པ་གྲངས་མེད་གསུམ་དུ་ཚོགས་བསགས་མཐར་རྡོ་རྗེ་གདན་གྱི་སྤོ་ལ་མངོན་པར་རྫོགས་པར་སངས་རྒྱས་ཏེ་ཡུལ་ཝཱ་ར་ཎཱ་སིར། ལྔ་སྡེ་བཟང་པོ་ལ་བདེན་པ་བཞིའི་ཆོས་འཁོར་བསྐོར། འོ་ད་དེ། ཅེས། པཱ་ལིའི་གཞུང་དང། ད་ག་ནང་བཞིན་གྱི་བོད་ཀྱི་ལེགས་སྦྱར་གྱི་གཞུང་ཚང་མའི་ནང་ལོགས་ད་དེའི་རིགས། གཟིགས་ཚུལ་གསུང་སྟངས་ད་གཅིག་པ་ཡིན་པ་རེད་གཅིག་གྱུར་ད་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ། ད་ག་ད། ཨ་ད་ག་ཟི་ཀ་མའི་ཞུས་པ་ནང་བཞིན་རེད་སངས་རྒྱས་པའི་ཆོས་དེ་རྒྱུ་དང་འབྲས་བུ་ཟེར་ནས་འགྲོ་བསྡད་ཀྱི་ཡོད་རེད་སངས་རྒྱས་ཟེར་ལབ་ནས་ཐོག་མ་ཉིད་ནས། ཨེ་ནི་སངས་རྒྱས་ཟིན་ཟིན་པ་དེ་འདྲ་ཅིག་མིན་པ་ང་རང་ཚོ་ནང་བཞིན་ཅིག་གི་སེམས་ཅན་ཅིག་ཨེ་ནི། སེམས་ལ་ཡ། འགྱུར་བཅོས་བཏང་ནས་དེ་འདྲའི་གི་དང་ནི། ཨེ་ནི། སེམས་ཀྱི་ཡོན་ཏན། གོང་ནས་གོང་དུ་ཁྱད་ཞུགས་པའི་སྒོ་ནས། ཨེ་ནི་སྐྱོན་གྱི་རིགས་ཟད་ནས་ད་སངས་རྒྱས་པ་ཅིག། ཐེག་པ་གོང་འོག་ཚང་མ་ལོག་ད་གསུང་གི་ཡོད་རེད་པ། ས་དེ་འདྲ་ཡིན་དུས་ཙང་ནས། ད་འོ་སྟོན་པ་མཉམ་མེད་ཤཱཀྱའི་རྒྱལ་པོ་དེ་ཉིད། བསྐལ་པ་དཔག་ཏུ་མེད་པའི་སྔོན་ལ་ཡ་ཐོག་མ་ཐུགས་བསྐྱེད།

ད། ལེགས་སྦྱར་གྱི་གཞུང་ལ་བརྟེན་ནས་ཨེ་ནི་འོ་ད་སངས་རྒྱས་ཀྱི་ཐེག་ཆེན་གྱི་ཆོས་དེའི་རིགས་ད་ཡོང་གི་ཡོད་རེད་དེ་འདྲ་ཡིན་པ་ཡིན་དུས་ཙང་ནས་ཐེག་ཆེན་གྱི་ཆོས་སྐོར་གྱི་གཞུང་དེ་ཨནི་བར་པ་མཚན་ཉིད་མེད་པའི་ཆོས་འཁོར་ཟེར་ད་དེ་ནས་བྱ་རྒོད་ཕུང་རི་ལ་ཡ་ཨནི་བཀའ་སྩལ་བ་རེད། དེ་ནས་ཡངས་པ་ཅན་ལ་སོགས་པ་ཡངས་པ་ཅན་ལ་སོགས་པར་ཨནི་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་བསྐོར་ཆོས་འཁོར་རྒྱ་ཆེར་བསྐོར་ཏེ་ཡང་ཚིག་དེའི་ཐ་སྙད་དེ

བདེན་པར་མ་གྲུབ་པར་ཆ་ཕྱེ་ནས་བསྟན་པའི་རྒྱུ་མཚན་གྱིས། ལེགས་པར་རྣམ་པར་ཕྱེ་བ་ཞེས་པའི་ཐ་སྙད་བྱས་པ་དེ་ཡིན། དེ་ཡང། ནང་པ་སངས་རྒྱས་པའི་བྱུང་རབས་ལོ་རྒྱུས་ཀྱི་ཁྲོད་དུ། བྱེ་བྲག་སྨྲ་བ་དང། མདོ་སྡེ་བ་སྟེ། དངོས་སྨྲ་བའི་གྲུབ་མཐའ་འམ། དོན་སྨྲ་སྡེ་གཉིས་ཀྱིས་བཀའ་དང་པོ་བདེན་པ་བཞིའི་ཆོས་འཁོར་ལ་བརྟེན་ནས་རང་རང་གི་གྲུབ་མཐའ་འཛིན་གྱི་ཡོད་པ་དང། དེ་ནས་ངོ་བོ་ཉིད་མེད་པར་སྨྲ་བའམ་དབུ་མ་བ་རྣམས་ཀྱིས་འཁོར་ལོ་བར་པ་ཤེར་ཕྱིན་གྱི་མདོ་ལ་བརྟེན་ནས་རང་གི་གྲུབ་མཐའ་འཛིན་པ་དང། རྣལ་འབྱོར་སྤྱོད་པའམ་རྣམ་རིག་ཙམ་ལས་ཕྱི་རོལ་གྱི་དོན་གཏན་ནས་མེད་པར་བཞེད་པའི་རྣམ་རིག་པའམ་སེམས་ཙམ་པ་རྣམས་ཀྱིས་འཁོར་ལོ་ཐ་མའམ། གཙོ་བོ་མདོ་སྡེ་དགོངས་འགྲེལ་གྱི་རྗེས་སུ་འབྲངས་ནས། སེམས་ཙམ་པའི་གྲུབ་མཐའ་འཛིན་བཞིན་ཡོད་སྟབས། གྲུབ་མཐའ་སྨྲ་བ་བཞི་པོ། རང་བཟོ་དང་རྟོག་བཟོ་བྱས་པ་ཞིག་མིན་པར། སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གང་རུང་ལ་བརྟེན་ནས་ཡོད་པ་ཞིག་ཡིན། དེ་ཡང་མགོན་པོ་མཆོག་གིས། བཀའ་བར་བ་མཚན་ཉིད་མེད་པའི་ཆོས་འཁོར་དང། བཀའ་ཐ་མ་ལེགས་པར་རྣམ་པར་ཕྱེ་བའི་ཆོས་འཁོར་གཉིས་ནི། ལེགས་སྦྱར་གྱི་སྐད་ཡིག་ཏུ་བཞུགས་པའི་སངས་རྒྱས་ཀྱི་གསུང་རབ་ཁག་ཆགས་ཀྱི་ཡོད་པ་དང། ཕྱིས་དང་ཕྱིས་ཀྱི་ལོ་རྒྱུས་རྐྱང་འདེད་བྱེད་མཁན་མང་པོ་ཞིག་གིས་ཐེག་པ་ཆེན་པོའི་ཆོས་གཞུང་སྟེ། སངས་རྒྱས་ཀྱི་བཀའ་ཡིན་མིན་ལ། མགོན་པོ་ཀླུ་སྒྲུབ་མ་བྱོན་པའི་ཡར་སྔོན་ནས་དོགས་པ་བྱུང་མྱོང་ཡོད་པའི་རྐྱེན་གྱིས། ཀླུ་སྒྲུབ་ཡབ་སྲས་སོགས་ཀྱིས་ཐེག་པ་ཆེན་པོ་སངས་རྒྱས་ཀྱི་བཀའ་ཡིན་པར་བསྒྲུབས་པའི་གསུང་ཟུར་མང་པོ་བྱུང་ཡོད་པ་སོགས་གནས་བབ་ཞིབ་ཚགས་ཤེས་འདོད་པ་རྣམས་ཀྱིས་གསུང་རབ་ལ་སྦྱང་བ་བྱ་རྒྱུ་དེ་གནད་ཀྱི་དོན་པོ་ཆགས་ཀྱི་ཡོད། ལེགས་པར་རྣམ་པར་ཕྱེ་བའི་ཆོས་ཀྱི་འཁོར་ལོ་རྒྱ་ཆེར་བསྐོར་ཏེ། མུ་སྟེགས་སྟོན་པ་དྲུག་ལ་སོགས་པའི་ལྟ་བ་ངན་པ་ཐམས་ཅད་ཟིལ་གྱིས་མནན་ནས་ཕན་བདེའི་འབྱུང་གནས་སངས་རྒྱས་བསྟན་པ་རིན་པོ་ཆེ་དར་ཞིང་རྒྱས་པར་མཛད་དོ། དེའི་འོག་ཏུ་འགྲེལ་བྱེད་རྣམས་ཀྱིས་འཁོར་ལོ་གསུམ་གྱི་དགོངས་པ་སོ་སོར་བཀྲལ་བ་ལ་བརྟེན་ནས་གྲུབ་མཐའ་སྨྲ་བ་བཞི་བྱུང་སྟེ། ད་རྩ་བ། གྲུབ་མཐའ་སྨྲ་བ་བཞི་པོ་དེ། ད། བཅོམ་ལྡན་འདས་ཀྱི་མདོ་ལ་ཡང་ཁུངས་གཏུགས་ཤེས་པ་ཅིག་ཆགས་ཡོད་ཅེས། དེ་ཡང། དེ་དག་ལས། དོན་སྨྲ་དེ་གཉིས་ཀྱིས་འཁོར་ལོ་དང་པོ་བདེན་བཞི་ཆོས་འཁོར། ལ་བརྟེན་ཏེ། ད་དེ་ནས། ངོ་བོ་ཉིད་མེད་པར་སྨྲ་བས་འཁོར་ལོ་བར་པ་དང།

ལོ་རྒྱུས་སྨྲ་བ་ཚོས་བཤད་ཡོང་དུས་ཙ་ན། ཐེག་པ་ཆེན་པོ་འདི་བཅོམ་ལྡན་འདས་མྱ་ངན་ལས་འདས་ཚར་བའི་རྗེས་ལ་ཨེ་ནི། ནང་ཆོས་ཡར་རྒྱས་ཕྱིན་རྗེས་ཨེ་ནི་ཐེག་པ་ཆེན་པོ་ཆགས་པ་རེད། ཅེས་ཨེ་ནི། ད་བཤད་ཡག་ཅིག་ཡོང་གི་ཡོད་རེད། ཉན་མཁན་གྲོགས་པོ་རྣམ་པ། ཁྱེད་རྣམ་པས་གོང་དུ་གསན་པ་ནི། གོང་ས་སྐྱབས་མགོན་ཆེན་པོ་མཆོག་གི།